རྐྱེན་གང་གིས་ཀྱང་བཟློག་ཏུ་མེད་པ། བ་དེ་ལ་ནང་གསེས་བྱེད་ཀྱི་ཡིན་ན་ནི་ས་བཅད་གསུམ་བྱས་ཀྱི་ནི་ལུས་ཇི་ལྟ་ཞིག་བླངས་ཀྱང་ལུས་ཇི་ལྟ་ཞིག་བླངས་ཀྱང་འཆི་བས་མི་ཚུགས་པ་མེད། གནས་གང་དུ་གནས་ཀྱང་འཆི་བས་མི་ཚུགས་པ་མེད། གྲོགས་ཇི་ལྟ་བུ་ཞིག་ཀྱང་འཆི་བས་མི་ཚུགས་པ་མེད། ལུས་གཅིག་པུ་ནི་ཕན་གྱི་པས་ཟེར་ན་དེ་ཕན་གྱི་མ་རེད། ལུས་གང་འདྲ་ཞིག་བླངས་པ་ཡིན་ན་ཤི་དགོས་རེད་མ་གཏོགས། ལུས་བཟང་པོ་ཅིག་བླངས་ནས། མ་ཤི་ཡག་དེ་གང་བྱེད་ཡག་ཡོད་མ་རེད་པ། ཁོས་ལུས་དེ་འདྲ་ཅིག་བླངས་ཀྱིས་ནི་ལུས་དེའི་འཆི་བ་ལས་ཐར་སོང་ཟེར་ཕྱིན་ཡོད་མ་རེད་པ། རྡོ་རྗེ་ཕ་ལམ་ནང་བཞིན་ཅིག་ནི་ལུས་ཅིག་བླངས་པ་ཡིན་ནའི། འཆི་བ་མི་རྟག་པ་ལྷན་ཉིད་ཀ་དེ་འཆི་བ་ཞིག་རེད་པ། ཨ་དེ་ཙང། ལུས་ཇི་ལྟར་ཞིག་བླངས་ཀྱང་འཆི་བས་མི་ཚུགས་པ་མེད་ཟེར་དེ་རེད། དེ་ཡང་དེ་ནི། ལུས་བཟང་བས་མི་བཟློག་སྟེ་མི་རྟག་པའི་ཚོམས་ལས་གང་ཡང་སངས་རྒྱས་རང་སངས་རྒྱས་སངས་རྒྱས་རྣམས་ཀྱི་ཉན་ཐོས་ཀྱང་སྐུ་ལུས་དེ་ནི་སྤངས་མཛད་ན།

བསྐལ་པ་གྲངས་མེད་མང་པོ་ཆེ་གྲངས་མེད་མང་པོས་གྲངས་མེད་ནས་གྲངས་མེད་གྲངས་མེད་ནས་གྲངས་མེད་དེ་འདྲ་དཀའ་ལས་བརྒྱབ་ནས་དེ་ནས་སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་ན་བྱོན་དགོས་རེད་དཀའ་ལས་དེ་ག་ཙམ་བྱོན་ཞེ་ན། མཚན་བཟང་སུམ་ཅུ་སོ་གཉིས་དང་དཔེ་བྱད་བཟང་པོ་བརྒྱད་ཅུ་ཡིས་སྤྲས་པའི་མཆོག་གི་སྤྲུལ་སྐུའི་སྣང་བ་ཅན། རྒྱ་གར་རྡོ་རྗེ་གདན་དུ་ཕེབས་རེད་བ་མཐར་སྐུ་མྱ་ངན་ལས་འདས་པའི་ནི་ཚུལ་བསྟན་དགོས་བྱུང་རེད་བ། ལུས་དེ་ཀས་མ་ཕན་ན་ལུས་གཞན་མ་གཅིག་གིས་ཕན་ཡག་ཁྱོན་ནས་ཡོད་མ་རེད། སངས་རྒྱས་བཅོམ་ལྡན་འདས་སྐུ་མྱ་ངན་ལས་འདའ་ཁ་ལ་དེ་འདྲ་གསུངས་པ་རེད་བ། དེ་བཞིན་གཤེགས་པའི་སྐུ་མཐོང་བ་ནི་ཤིན་ཏུ་དཀའོ་ཟེར།

ང་ཚོ་ལས་ཀ་རེ་ཚོང་ས་འདྲ་མོ་བྱས། མི་བཟོད་པ་ལྟ་བ་མི་བཟོད་པ་བྱས་བྱུང། དེ་བཞིན་གཤེགས་པ་སྐུ་མྱ་ངན་ལས་མ་འདས་གོང་ནས་ཤཱ་རིའི་བུ། བདུན་ཁྲི་བདུན་སྟོང་དེ་འདྲ་སོང་མ། བདུན་ཁྲི་བདུན་སྟོང་དང་བཅས་པ་སྐུ་མྱ་ངན་ལས་འདས་པ། མོའུ་འགལ་གྱི་བུ་ཡང་དྲུག་ཁྲི་དྲུག་སྟོང་དང་བཅས་པ་དེ་འདྲ་སྐུ་མྱ་ངན་ལས་འདས་འགྲོ་བས་དགྲ་བཅོམ་པ་རང་འོང་ཐོག་འཁོར་ཚང་མ་དང་བཅས་ནས་སྐུ་མྱ་ངན་ལས་འདས་ཕྱིན། སངས་རྒྱས་སྐུ་མྱ་ངན་ལས་འདས་པ་ཡིན་ན་ང་ཚོ་ལྟ་བཟོད་པ་མི་འདུག།

ཡང་དག་ནང་བཞིན་དུ་གྲུབ་པའི་དབང་ཕྱུག་ཆེན་པོ་རྒྱ་གར་གྲུབ་ཆེན་བརྒྱད་ཅུ་ཟེར་བ་བརྒྱད་ཅུ་དེ། བླ་མ་རྡོ་རྗེ་གདན་པ་ལ་ཞལ་གཟིགས་ཁྱེད་ཀྱིས་བརྒྱད་ཅུ་ཟེར་ནས་བརྒྱད་ཅུ་ཐོན་པ་བཟོས་པ་མ་གཏོགས། སྒྲ་སྤྱོད་པོ་ག་རེ་ཟེར་དགོས་ན་གྲུབ་པའི་དབང་ཕྱུག་ལྔ་བརྒྱ་དྲུག་བརྒྱ་ཙམ་ཞིག་མ་རེད་བ་ཞེ་དྲག་བྱུང་བ་རེད། དཔེར་ན་ཨོ་རྒྱན་ཡུལ་ཕྱོགས་ཀུ་གེ་དེ་ནས། གྲུབ་ཆེན་ག་ཚོད་དང་ག་ཚོད་བྱུང་བ་རེད། མེད་མི་འགོ་དེ་ནི་ལ་སུས་གནང་ཡོད་ཀྱི། སྲོག་ཆགས་ལ་སོགས་པ་དེ་ཚོས་དེ་ནས།

སྐུ་ཚེ་དེ་ལ་ཟུང་འཇུག་གི་སྐུ་བརྙེས་པ་དང་དཔེ་འདི་དག་ཏུ་གྲུབ་པའི་དབང་ཕྱུག་གཉིས་ཀ་རྫོང་འདི་ཀྱི་གསང་ཆེན་མི་བརྗོད་པ་དེ་འདྲ་ཅིག་རེད་དེ་མཐར་དེ་ནི་རྩ་རྒྱ་མ་གཅིག་གིས་སྐྱེས་གདོང་ཅན་སྐུ་མྱ་ངན་ལས་འདའ་དགོས་ཡ་དེ་འདྲ་བྱུང་བ་རེད་བ། དེ་འདྲ་བྱུང་བར་ཇི་ལྟར་ལུས་དེ་དེ་འདྲ་ཞིག་ལེན་བྱས་ནས་མྱ་ངན་ལས་མི་འདའ་བ་དེ་ནི་འདི་ཡོད་སོང་ས་རྣམས་ཀྱི་ངང་ཚུལ་ཅེས་སྟོན་ཡོད་མ་རེད། ཅེས་སྟོན་ཡོད་མ་རེད། དེ་ལས་ཆ་བཞག་གིས་ནི་བསྟན་པ་སྔ་དར་དང་ཕྱི་དར་གྱི་དུས་སུ་གྲུབ་པའི་དབང་ཕྱུག་མང་པོ་ཞེ་དྲག་བྱུང་བ་རེད། འཇའ་ལུས་པ་གྲུབ་མང་པོ་ཅིག་བྱུང་བ་རེད་དེ་ནི་ཚང་མ་དང་བཅས་སྐུ་མྱ་ངན་ལས་འདས་བྱས་ནས་སྔ་མ་གི་དེ་དང་དེ་ཞེས་བྱ་བ་ཅིག་བྱུང་བ་རེད་ཟེར་གྱི་ལོ་རྒྱུས་ཙམ་མ་གཏོགས། ད་ལྟ་ཅི་ཡང་ལྷག་ཡོད་མ་རེད་བ་སྔ་མ་དེ་དང་དེ་ཞེས་བྱ་བ་ཅིག་བྱུང་བ་རེད་གདའ་ཟེར་གྱི་མ་གཏོགས་ག་གེ་ཡོད་མ་རེད། ཚང་མ་དང་བཅས་སྐུ་མྱ་ངན་ལས་འདའ་དགོས་བྱུང་བ་རེད་དེ་ཡིན་ཙང་ནི་ལུས་ཇི་འདྲ་ཞིག་བླངས་ཀྱང་འཆི་བས་མི་ཚུགས་པ་ཡོད་མ་རེད་བ། དོན་དུ་མྱ་ངན་ལས་འདས་ཟེར་ཚེ་སྟོན་པ་ལ་སོགས་པ་རྡོ་རྗེའི་སྐུ་ཞིག་ནས་འདས་ཚུལ་བསྟན་ན་བདག་ཅག་ལྟ་བུ་ཅིའི་ཕྱིར་མི་ཤི་སྟོན་པ་མྱ་ངན་ལས་འདའ་བར་ཉེ་བ་ལ་སྔོན་ལ་ཤཱ་རིའི་བུ་སོགས་འཁོར་ཁྲི་ཕྲག་མང་པོ་དང་བཅས་ནས་འདས། དེའི་རྗེས་སུ་སྟོན་པས་རྩྭ་མཆོག་གྲོང་ན་ཤིང་སཱ་ལ་ཟུང་གི་བར་དུ་གཟིམས་ཁྲི་ཐ་མ་བཤམས་ཤིག་བསམས་ནས། གཟིམས་ཁྲི་ཐ་མ་དེ་བཤམས་ནས་ད་དེ་རིང་མ་གཏོགས་བཞུགས་ཡས་ཡོད་མ་རེད་པ། དེ་རིང་མ་གཏོགས་བཞུགས་ཡས་མེད་ནས་གཟིམས་ཁྲི་ཐ་མ་དེ་བཤམས་ཤིག་གསུངས་ནས་གདུལ་བྱ་ཐ་མ་དྲི་ཟ་རྒྱལ་པོ་རབ་དགའ་དང་ཕྱི་རོལ་པའི་ཀུན་ཏུ་རྒྱུ། རབ་བཟང་གཉིས་བཏུལ་མྱ་ངན་ལས་འདའ་བར། བལྟར་མ་བཟོད་ནས་རབ་བཟང་ཡང་དེ་མ་ཐག་འདས། སྟོན་པ་བདེ་བར་གཤེགས་པ་དེས་སྐུ་སྟོད་ཀྱི་ན་བཟའ་བསལ་ཏེ། དེ་བཞིན་གཤེགས་པ་ནི་མཐོང་བར་དཀའ་བས། ལྟོས་ཤིག། པར་བསྐུལ་ནས་གསུང་གི་ཐ་མ་མི་རྟག་པ་ཉིད་ལ་དམིགས་ཕོག་ནས་དེ་ཉིད་སྒོམ་པ་པོ་གཙོ་ཆེ་བར་བསྟན་པའི་ཕྱིར། འོ་ད་མི་རྟག་པ་ཐོག་མ། ཐོག་མ་ནི་དེ་བཞིན་གཤེགས་པས་ཆོས་གསུངས་པ་དེ་བཞིན་མི་རྟག་པའི་ཆོས་གསུངས་པ་རེད་པ། ང་ཚོ་འདི་ནི་སྡུག་བསྔལ་འཕགས་པའི་བདེན་པའོ། སྡུག་བསྔལ་བདེན་པའི་ཁྱད་ཆོས། མི་རྟག་སྡུག་བསྔལ་སྟོང་བདག་མེད་བཞི་ཡི་ནང་ནས་མི་རྟག་པ་དེ་གསུངས་པ་རེད་པ། ང་ཚོས་མངོན་རྟོགས་རྒྱན་ནང་ཡོད་པ་མེད་པའི་རྣམ་པ་ནས་བཟུང་ནས་མི་གཡོ་བ་ཡི་རྣམ་པའི་བར་ཟེར་དེ་མི་རྟག་པའི་རྣམ་པ་ཡིན་ན་ད་མེད་པའི་རྣམ་པ་ཟེར་དེ་མི་རྟག་པ་དེ་རེད་པ། འདུས་བྱས་མི་རྟག་པ་ཟེར་དེ། འོ་དེའི་ཆེད་དུ་ཐོག་མར་གསུངས་པ་རེད་མཐར་སྐུ་མྱ་ངན་ལས་འདའ་ཁ་ལ་ག་གི་གསུང་གི་ཐ་མ་དེ་ཡང། འདུས་བྱས་ཐམས་ཅད་ནི་མི་རྟག་པའོ་ཞེས་དེ་གསུངས་པ་རེད་པ། དམིགས་ཕོག་ནས་གསུངས་པ་དེ་ག་རེ་ཟེར་ན་མི་རྟག་པ་སྒོམ་པ་དེ་གལ་ཆེན་པོ་ཞེ་དྲག་ཡིན་སོང་ཙང།

གོ་རུ་དག་ཁ་ལང་སར་ཐུགས་ཀྱིས་མ་བཟོད་པའི་རྐྱེན་གྱིས་སྐུ་མྱ་ངན་ལས་འདས་པ་རེད། ལྔ་བརྒྱ་ལ་གཅིག་གིས་མ་ཚང་བ་བྱུང་བ་ཡིན། ཚང་མ་ཐམས་ཅད་སྐུ་མྱ་ངན་ལས་འདས་བྱས་ནས་ཉན་ཐོས་འོད་སྲུང་ཆེན་པོས་བཀའ་བཏང་ནས་དེ་ནས་ལྔ་བརྒྱ་ལ་དགྲ་བཅོམ་པ་གཅིག་གིས་མ་ཚང་བ་བྱས་ལྷག་པ་རེད། དེར་མ་ཟད་བསྟན་པའི་གཏད་རབས་བདུན་སོགས་དང། བསྟན་པའི་གཏད་རབས་བདུན་ཡང་སྐུ་མྱ་ངན་ལས་འདས་པ་རེད་པ་ཚང་མ། གྲུབ་ཆེན་བརྒྱད་ཅུའི་ཞལ། རྒྱན་དྲུག་མཆོག་གཉིས་སོགས་རྒྱ་གར་གྱི་པཎ་གྲུབ་རྣམས་དང། བོད་ཀྱི་ཡང་མཁན་སློབ་ཆོས་གསུམ་ཇོ་བོ་ཡབ་སྲས། འཇམ་མགོན་ཙོང་ཁ་པ་ཡབ་སྲས་སོགས་ཐམས་ཅད་ཀྱང་འདས་ཟེར།

ལྷག་མ་བཅོ་བརྒྱད་དེ་བཞིན་སྙིང་པོ་ཆུ་བཟང་པས་དེའི་སྐད་གསུངས་ལྷག་མ་ཞེས་བཏགས་བསྡུས་པར་ཏེ་ད་རེས་སོང་ནས་ང་རང་ཚོ་ཆུ་བཟང་རི་ཁྲོད་ནང་འགྲོ་ནས་ལྷས་འགའ་དེ་ནང་འགྲོ་དེ་བཀོད་ལ་དེ་ནང་ཆོས་ཞུ་མཁན་གྱི་མི་གཅིག་ལྷག་ཡོད་མ་རེད་པ་མི་གཅིག་ཡོད་མ་རེད་བླ་མ་ཡོད་མ་རེད་སློབ་མ་ཡོད་མ་རེད་པ། ད་ལྟ་ཡི་ཆོས་གྲྭ་འདིར་ཡོད་པ་རྣམས་ཀྱང་ལོ་བརྒྱ་ཚུན་ལ་ཐམས་ཅད་ཡི་ཆི་འགྲུལ་ཞིག་ས་དེ་དེ་འདྲ་ཞིག་བྱུང་ཞེས་པའི་གཏམ་ཙམ་ཞིག་ལུས་པ་འོང་ཟེར། ད་ལྟ་ང་རང་ཚོས་ད་ལྟ་ཆོས་འཆད་ཉན་བྱེད་ཁ་བྱེད་དགོས་པ་རེད་དེ་ནང་ལ་རྩོད་པ་རྩོད་ཁ་བྱེད་དགོས་པ་རེད་ཚོགས་འཚོགས་ཁ་བྱེད་དགོས་པ་རེད་ལོ་བརྒྱ་ཟེར་རེད་དེ་བཀོད་ལ་ལོ་བརྒྱ་ཐོན་པ་སོང་ཚར་བཀོད་ལ་མི་གཅིག་ལུས་མ་རེད་ས་ཆ་དེ་ལྷག་ཡོད་མིན་ཧ་གོ་མ་རེད་པ། ལོ་བརྒྱ་རེ་དེ་ཀོ་ལེ་དེ་ནང་ཡོད་ཀྱི་མི་གཅིག་ལྷག་གི་མ་རེད་པ། ད་མི་ཕལ་ཆེ་བ་གོ་ག་ནི་ལོ་ལྔ་བཅུ་ཟེར་དང་མིན་སྟོང་བཅུ་ཟེར་བཞི་བཅུ་ཟེར་རེད་ཚར་རེད་ལོ་ལྔ་བཅུ་ཟེར་རེད་དེ་ཀོ་ལེ་ཕལ་ཆེ་བ་ད་བསྡད་ཀྱི་མ་རེད་ཉུང་ཉུང་ཅིག་མ་གཏོགས་ལྷག་གི་མ་རེད་པ། ལྷག་ཡ་ཡ་མ་རེད་དེར་མ་ཟད་རྒྱ་བལ་ཧོར་སོག་འཛམ་གླིང་ན་ད་ལྟ་ཡོད་པའི་དེ་རིང་སྐྱེས་པའི་བྱིས་པ་ཚུན་ཆད་ཀྱི་མི་ཡོངས་རྫོགས་ལོ་བརྒྱ་སོང་བ་ན་གཅིག་ཀྱང་མི་སྡོད་པར་འཆི་ངེས་ན་ཟེར། སྤྱིར་འཛམ་བུ་གླིང་པའི་ནང་མི་ཚང་མ་ཐམས་ཅད་ལོ་བརྒྱ་སོང་ལེ་ཁོ་ལ་གཅིག་ཡང་ལྷག་གི་མ་རེད། རང་ཅག་མི་ལྷག་པ་དོན་ཅི་ཡོད། རང་ཅག་བཀོད་དེ་བས་མི་སུས་སུས་གཏོང་གི་རེད་ལྷག་གི་མ་རེད་བ། ཤི་གི་ཡིན་པ་ཐག་རྦད་ཆོད་གི་རེད་བ། དེའི་ཆེད་དུ་དུས་ལ་བབས་ན་འཆི་བས་མི་ཚུགས་པའི་ས་ཕྱོགས་གང་ན་མེད་དེ། དེ། གནས་གང་དུ་གནས་ཀྱང་འཆི་བས་མི་ཚུགས་པ་མེད་ཟེར་དེ་རེད། ད་ལྟ་དེ། ལུས་གང་འདྲ་ཅིག་བླངས་པ་ཡིན་ནའི་འཆི་བདག་གིས་མི་ཚུགས་པ་ཡོད་མ་རེད་འཆི་བ་མི་རྟག་པ་ཡོང་ངེས་པ་དེ་ཤེས་དགོས་རེད། ལུས་ཀྱིས་ཕན་གྱི་མ་རེད། ལུས་ཀྱིས་ཡང་མི་ཕན། ད་འོ་ན་ལུས་མ་ཕན་ན་གནས་ཕན་གྱི་རེད་པས་ཟེར་ན་གནས་ཡང་ཕན་གྱི་མ་རེད།

ཁོ་གཉིས་དམག་ཡོང་ས་ལམ་ཁ་གཅིག་ནང་ལ་ཤིང་སྡོང་སྐམ་པོ་གཅིག་འོག་ལ་མཉམ་པར་བཞག་ནས་བཞུགས། མཉམ་པར་བཞག་ནས་བཞུགས་ཚེ་ནི་རྒྱལ་པོ་འཕགས་སྐྱེས་པོ་དེ་བློན་པོ་མ་ལ་གཉིས་པོ་དེ་དེ་བཞིན་གཤེགས་པ་མཇལ་ནས། དེ་བཞིན་གཤེགས་པ་དེས་ནི་ཤིང་སྡོང་བཟང་པོ་དེ་འདྲ་མང་པོ་ཡོད་ཡོད་ན་ནི་ཤིང་སྡོང་སྔོན་པོ་ལོ་མ་རྒྱས་པ་དེ་འདྲ་འོག་ལ་མ་བཞུགས་བྱས་ཤིང་སྡོང་སྐམ་པོ་གཅིག་འོག་ལ་ནི་ཉི་གྲིབ་དེ་འདྲ་མེད་པ་ཉི་མའི་དཔེར་ན་བསིལ་གཡོལ་ས་དང་འདྲ་པོ་དེ་འདྲ་མེད་པ་དེ་འདྲའི་དྲུང་དུ་བཞུགས་པ་དེ་ག་རེ་ཡིན་ནམ་བསམས་ལ་བཀའ་འདྲི་ཞུ་ཡི་འདུག་བཀའ་འདྲི་ཞུས་ཏེ་ཁོ་ལ་དེ་བཞིན་གཤེགས་པ་གིས་ཨ་ནི་ང་རང་གི་ཡུལ་ཡིན་ས་རང་གི་ཡུལ་དེ

མཁའ་ལ་རྒྱང་རིང་འགྲོ་བ་ཡང་ཟེར། ཨ་ནི་རྫུ་འཕྲུལ་བསྟན་བྱས་ནས་ནམ་མཁའ་ལ་བྱ་འཕུར་བ་ནང་བཞིན་འཕུར་བྱས་ནས་འགྲོ་བ་ཡིན། འཆི་བ་མི་རྟག་པ་ལྷས་གཉིས་ཀ་སྟེ་ལང་གཟག་གཅིག་ཤིག་གུར་མ་ཏོ། ནི་ནམ་མཁའ་ལ་གཤོག་པ་གཅིག་བྱས་ནས་བས་འགྲོ་ནས་འཆི་བ་མི་རྟག་པ་ལས་ཐར་མ་རེད། ཐར་ཡ་ཡང་མེད། གང་ན་སྤྱོད་ཡུལ་འཆི་མེད་པ་ཟེར་གནས་དེར་ཕྱིན་པར་ནུས་མ་ཡིན། གསུངས་པ་ལྟར་བྲོས་པས་ཐར་ན་དྲང་སྲོང་མངོན་ཤེས་ལྔ་ཐོབ་ཅིང་རྫུ་འཕྲུལ་ཡོད་པ་དེ་ཕྱི་མཐའ་ལ་བྲོས་པས་ཆོག་ཀྱང་དེ་ཡང་བྲོས་ཏེ་མི་ཐར་བར་འཆི་བར་བྱེད་ལ། བྲོས་ནས་ཐར་ཡ་མ་རེད་ཟེར་སྟོབས་ཀྱིས་ཀྱང་འདོར་མི་ནུས་ཏེ་སྟོབས་ཆེན་སེང་གེ་གླང་པོ་ཆེའི་མགོ་བོ་སྦར་མོས་བསྐྱུར་ནུས་པའི་སྟོབས་ཡོད་ཀྱང། འཆི་བ་འབྱུང་ཙམ་ན་སྦར་མོ་འཁུམས་ནས་འཆི་དགོས་སོ་སྦར་མོ་དེ་འཁུམས་བྱས་ནས་ཤི་ག་མ་གཏོགས་སེང་གེའི་ནང་བཞིན་ནང་བཞིན་ནང་བཞིན་བྱེད་ནུས་པའི་གཟི་བརྗིད་ཆེན་པོ་དང་ཉམས་ཆེན་པོ་བཅས་དེ་འདྲ་མེད་པ་རེད་ད། སྟོབས་ཀྱིས་འཁོར་ལོས་བསྒྱུར་བའི་རྒྱལ་པོ་ཡང་སྟོབས་ཀྱིས་མི་ཕན་པར་འཆི་དགོས་སོ།

ཨ། ང་རང་ཚོ་རྒྱུ་ནོར་ལ་དགའ་བ་ལ་ཆགས་ཆགས་ཀྱིས་ཡིན་ན་རྒྱུ་ནོར་གྱིས་འཆི་བ་ལས་ཐར་ཡག་གི་ཐབས་ཤེས་ད་མེད་འགྲོ་བསམ་ས་ན་མི་དྲན་ཁར་དེ་སྟོབས་འཁོར་ལོས་སྒྱུར་བའི་རྒྱལ་པོ་ནོར་འབྱོར་གྱིས་ཡ་ནས་འཆི་བ་བསླུ་ཐབས་མེད་པ་ཡིན་ན་ང་རང་ཚོའི་དཔལ་འབྱོར་དེ་དག་ནས་འཆི་བ་བསླུ་ཐབས་ག་པར་ཡོང་གི་རེད། གཞན་གྱིས་བསླུ་བར་མི་ནུས་པ་སྨོས་མི་དགོས་ཏེ་རྒྱལ་པོ་ལ་གདམས་པའི་མདོ་ལས། དཔེར་ན་ཕྱོགས་བཞི་ནས་རི་བོ་ཆེ་ཟེར། ང་ཚོ་ས་ཆ་དེ་ནས་བསྡད་དེ་ཡིན་ན་ཕྱོགས་བཞི་ཀ་ནས་རི་ཆེན་པོ་བཞི། རི་བོ་ཆེན་པོ་བཞི་པོ་ཆེ་ཕྱོགས་བཞི་ནས་ཡོང་རྒྱུ་ཡོད་ན་ཟེར་དགོས་པ་རེད། དཔེར་ན་ཕྱོགས་བཞི་ནས་རི་ཆེན་པོ། སྲ་བ་བརྟན་པ་སྙིང་པོ་དང་ལྡན་པ། སྲ་བ་ཟེར་ཏེ་མཁྲེགས་པོ་ཡིན་པ། སྲ་བ་དེ་ཚོས་བརྟན་པོ་ཞེ་དྲག་ཡོད་པ། སྙིང་པོ་དང་ལྡན་པ་ཟེར་ན་ནང་ལོགས་དཔེ་ཁོག་སྟོང་མ་ཡིན་པ། དེ་འདྲ་གཅིག་རི་ཆེན་པོ་བཞི་ཡོང་གི་ཡོད་ན། མ་ཞིག་པ། མ་གྱེས་པ། མ་ཞིག་པ་དང་སེར་ཁ་གྱེས་བཞག་དེ་འདྲ་མ་ཡིན་པ། འཕན་མེད་པ་ཟེར་ཏེ་སྐྱོན་མེད་པ་ཟེར་བར་འཕན་ཟེར་ཏེ་སྐྱོན་ལ་ཟེར་གྱི་ཡོད་པ་རེད། འཕེན་མེད་པ། ཤིན་ཏུ་མཁྲིས་པ། ཤིན་ཏུ་མཁྲེགས་པ་ཟེར་ཏེ་རེངས་པོ་ཞེ་དྲག་ཡོད་པ་མཁྲེགས་པོ་ཞེ་དྲག་ཆགས་ཏེ་ཁྱད་ཤིན་ཏུ་མཁྲེགས་པ་སྟུག་པོ་བཞི། གནམ་ལ་རེག་ཅིང་ས་རློག་སྟེ་ཟེར། གནམ་ལ་རེག་དེ་བྱས་ས་ཐམས་ཅད་གང་ག་ཕར་ས་དང་རྡོ་ལ་སོགས་པ་གང་ག་ཕར་ཆག་གི་ཆག་གི་བྱས་ནས་ཡོང་དེ་བྱེད་པ་དེ་འདྲ་གཅིག་རི་ཆེན་པོ་བཞི་ཡོང་པ་ཡིན་ན་ཟེར། རྩྭ་དང་ཤིང་དང་ཤིང་གེལ་པ་དང་ཡལ་ག་དང་ལོ་མ་ཐམས་ཅད་དང་ཟེར། ཡལ་ག་དང་ལོ་མ་ཐམས་ཅད་དང་སེམས་ཅན་སྲོག་ཆགས་འབྱུང་པོ་ཐམས་ཅད་ཕྱེ་མར་འཐག་ཅིང་འོང་བ་ལ་ནི་མགྱོགས་པས་བྲོས་པའམ་སྟོབས་ཀྱིས་བཟློག་པའམ་ནོར་གྱིས་བཟློག་པའམ་རྫས་དང་སྔགས་དང་སྨན་རྣམས་ཀྱིས་བཟློག་པར་སླ་བ་ནི་མ་ཡིན་ནོ་ཟེར། ཨ་དེ་འདྲ་རི་ཆེན་པོ་བཞི་ཡོང་གི་འདུག་ན་ཨ་ང་རང་ཚོ་ཐར་ས་ཁྱོན་ནས་ཡོད་མ་རེད་བ། མགྱོགས་པོ་བྱས་ནས་བྲོས་ས་ཡང་ཡོད་མ་རེད་མགྱོགས་པོ་བྱས་ནས་ག་པར་བྲོས་ག་འགྲོ་གི་རེད་ཕྱོགས་བཞི་ཀ་ནས་ཡོང་གི་རེད་བ། ཕྱོགས་གཅིག་མ་གཏོགས་མ་ཡོང་བ་ཡིན་ན་མ་ཡོང་ས་དེ་ན་བྲོས་ག་འགྲོ་ཆོག་གི་རེད་དེ་ཕྱོགས་བཞི་ཀ་ནས་ཡོང་སོང་ད་ཨ་ནི་བྲོས་ཡ་ཡོད་མ་རེད་བ། ང་རང་ཚོ་དམག་རྒྱག་དུས་སྐོར་ལ་ཕྱོགས་གཅིག་ལས་དམག་མ་གཏོགས་མ་ཡོང་སྟེ་ཕྱོགས་གཅིག་ལས་བྲོས་འགྲིག་གི་འདུག་དམག་ཕྱོགས་གང་ག་ལ་ཡོང་པ་ཡིན་ན་ཨ་ནི་དམག་དཀྱིལ་ལ་བསྡད་རྒྱུ་རེད་མ་གཏོགས་དེ་ཐར་ཡ་ཁྱོན་ནས་ཡོད་མ་རེད་བ། དེ་ཚ་མགྱོགས་པས་བྲོས་ན་ཡང་ཐར་གྱི་མ་རེད།

རྒྱལ་པོ་ཆེན་པོ་དེ་བཞིན་དུ་འཇིགས་པ་ཆེན་པོ་བཞི་དེ་དག་འོང་སྟེ། རྒྱལ་པོ་ཆེན་པོ་དེ་དང་འདྲ་བའི་རི་ཆེན་པོ་བཞི་དང་འདྲ་བ་ཅན་ནི་འཇིགས་པ་ཆེན་པོ་སེམས་ཅན་ཐམས་ཅད་ལ་དེ་འདྲ་ཅིག་ཡོང་གི་རེ་འོང་སྟེ། དེ་དག་ལས་མགྱོགས་པས་འབྲོས་པའམ་སྟོབས་ཀྱིས་བཟློག་པའམ་ནོར་གྱིས་བཟློག་པའམ་རྫས་དང་སྔགས་དང་སྨན་གྱིས་བཟློག་པར་སླ་བ་ནི་མ་ཡིན་ནོ་བཞི་གང་ཞེ་ན་རྒ་བ་དང་ན་བ་དང་འཆི་བ་དང་རྒུད་པའོ་ཟེར་བ་དེ་བཞི་པོ་དེ་རེད། སྐྱེ་རྒ་ན་འཆི་ཚེ་ཆེར་རོ་སྐྱེ་རྒ་ན་འཆི། སྡུག་བསྔལ་བཞི་པོ་དེ་ནི་ང་རང་ཚོ་འཁོར་བ་པའི་སེམས་ཅན་ལ་ཡོང་ཡོང་བ་དེ་གོ།

ཚེ་ལ་བས་སྔགས་འདི་བརྗོད་ཅེས་ངག་ཚ་འབྲིད་བྱེད་དེ་ནི་བར་མ་ཆད་ཡིན་གོ། འབྲིད་བྱེད་ཟེར་དེ་མར་ཟད་འགྲོ་བྱེད་དེ་བར་མ་ཆད་འདུག་གོ། དཔེར་ན་དེ་རིང་ཉི་མ་གཅིག་ང་རང་ཚོ་ནངས་ལངས་ནས་ད་ལྟ་བར་དུ་དོ་དགོང་དག་ཆ་འགྲོ་ཅིག་བར་བ་དེ་རིང་ཉི་མ་གཅིག་ཚེ་དེ་ང་ཚོ་ཟད་ཚར་བ། ལོ་དྲུག་ཅུ་ཐམ་པ་བསྡད་རྒྱུ་ཡོད་པ་ཡིན་ན་འདྲ་ལོ་བཅུ་བསྡད་རྒྱུ་ཡོད་པ་ཡིན་ན་འདྲ་དེའི་ཚེ་དེ་ཉི་མ་གཅིག་མར་ཉུང་རུ་འགྲོ་ཚར་རེད། ཟད་ཚར་བྱེད་དེ་ཉི་མ་གཅིག་མར་འགྲོ་ཚར་རེད་ཡར་སྣོན་ཡས་ཟེར་ནས་སྐད་ཅིག་མ་གཅིག་སྣོན་ཡོད་མ་རེད། རང་གི་ཚེ་དེ་ལ་སྐད་ཅིག་མ་གཅིག་དང་ཆུ་ཚོད་གཅིག་དང་སྐར་མ་གཅིག་སྣོན་རྒྱུ་ཡོད་ཚེ་དེ་སྣོན་ཡོད་མ་རེད། ཟད་པ་གང་ལའང་འགྲོ་ཡས་མེད་པ་ཡོང་གོ། འཆི་བ་ཉིད་དེ་སྔ་བས། སྔ་མའི་ལས་ཀྱིས་གང་འཕངས་པ་དེ་ལས་ལྷག་པར་སྣོན་པ་ནི་ཅུང་ཟད་ཙམ་ཡང་རྒྱག་ཏུ་མེད་ལ། སྣོན་པ་རྒྱག་ཡས་དེ་ཡིན་ན་ཅུང་ཟད་ཙམ་ཡང་ཡོད་མ་རེད། སྐད་ཅིག་རེ་རེ་བཞིན་འཆི་བདག་ལ། ཇེ་ཉེ་ཇེ་ཉེར་བཅར་ཏེ་འགྲོ་བ་སྤྱོད་འཇུག་ལས་ཉིན་མཚན་སྡོད་པ་ཡོང་མེད་པར་ཚེ་འདི་རྟག་ཏུ་གོད་འགྱུར་ཞིང་སྣོན་པ་གུད་ནས་ཡོང་འོང་མེད་ན། འོང་མེད་ན་བདག་ལྟ་འཆི་བར་ཅིས་མི་འགྱུར། ཉིན་མཚན་སྡོད་པ་ཡོང་མེད་པར་རང་གི་ཉལ་ས་ན་ཉལ་དུ་ཡོད་ན་ཡང།

ཉེས་ཅན་གསོད་སར་ཁྲིད་པའི་སྣང་ཚུལ་འདི་སྐྱོ་བ་ཞེས་གསུངས་པ་བཞིན་སྐྱེས་ནས་བཟུང་འཆི་བའི་སར་དབུགས་རེ་རེ། ཡུད་ཙམ་ཡང་སྡོད་པའི་སྐབས་མེད་པར་རྟ་བང་རྩལ་གྱིས་རྒྱུག་པ་ལས་ཀྱང་མགྱོགས་པར་འགྲོས་ནས་འབུད། རྟ་མགྱོགས་པའང་ངལ་གསོ་བ་སོགས་ཅུང་ཟད་ཙམ་སྡོད་སྲིད་ཀྱང་འཆི་བ་ནི་སྐད་ཅིག་གཅིག་ཀྱང་མི་སྡོད་པར་རྒྱུག་ནས་འོང་བས་སྐད་ཅིག་མ་རེ་རེ་ཡང་འཆི་བ་ལ་ཉེ་རུ་འགྲོ་ཚོམས་ལས་ཀྱང་དཔེར་ན་ངེས་པར་གསད་པ་དག་གོམ་པ་གང་དང་གང་བོར་བ་ཟེར། དཔེར་ན་གསོད་སར་ཁྲིད་པའི་ལུག་ལྟ་བུ་དང་ར་ལྟ་བུ་དེ་འདྲ་ཡིན་ན།

ཤར་རྒྱག་མི་འགྲོ་བའི་དུས་མེད་ལ། ཤར་རྒྱག་མི་འགྲོ་བའི་དུས་མེད་ལ་སྔར་ཚེ་ཇི་ཙམ་སོང་ཟིན་པའི་ལྷག་པོ་ནི་ཤིན་ཏུ་ནས་ཉུང་ཞིང་དེ་ཡང་དབུགས་དང་ཆུ་ཚོད་ཞག་ཟླ་བ་ལོ་སོང་བས་འཛད་ཅིང། ཉིན་གཅིག་ད་ནི་ཤི་རན་སོང་ཟེར་འགྲོ་རན་འདུག་ཟེར་བ་ཞིག་གློ་བུར་དུ་འོང་བས་འཆི་མི་འོང་སྙམ་དུ་བློ་བདེ་མོར་སྡོད་པའི་གནས་མེད། ཐ་ན་གཉིད་ཉལ་སྐབས་རང་རེ་ལྷོད་དེ་སྐྱིད་ཉལ་བྱས་ཀྱང། ཚེ་འཆི་བདག་ལ་ཁ་བལྟས་ནས་རྒྱུག་སྟེ་འགྲོ་གསུངས་ཟེར། གཉིད་ཉལ་སྐབས་དེ་དུས་སྐབས་ལ་སོ་སོ་སྐྱིད་པོ་བྱས་ནས་རྐང་པ་དེ་ཚོ་མར་བརྐྱངས་ཉལ་ཆས་དེ་ཚོ་ཡར་གྱོན་སྐྱིད་པོ་བྱས་ནས་ཉལ་ཏེ་སོ་སོ་རང་དྲན་གི་བ་རེད། ཚེ་འདི་འཆི་བདག་གཤིན་རྗེ་ལ་ནི་ཁ་བལྟས་ནས་འགྲོ་བསྡད་གི་བ་རེད། དེའི་ཚེ་ན་འགྲོ་འགྲོ་བ་བསྡད་གི་བ་རེད། རྒྱུ་མཚན་གསུམ་པ་གསོན་པའི་ཚེ་ཡང་ཆོས་བྱ་ལོང་མེད་པར་ངེས་པར་འཆི་བ་བསམ་པ་ནི་ཚེ་ཤིན་ཏུ་ཐུང་བ་དེ་ཡི་རིང་ལ་ཡང་ཆོས་བྱ་ལོང་མེད་པར་འཆི་བ་ལ་ཐུག་འགྲོ་སྟེ། ཐུག་འགྲོ་སྟེ། ལོ་དྲུག་ཅུ་ཙམ་སྡོད་པའི་དབང་དུ་བཏང་ནའང་མཚན་མོའི་ཆ་ཀུན་ཏུ་ཉལ་བས། ཚེ་ཕྱེད་ཀ་ནི་ཉལ་བས་ཟད་ལ། ལོ་དྲུག་ཅུ་ཐུབ་མཁན་གྱི་མི་ཅིག་ཡིན་པའི་དབང་དུ་བཏང་བ་ཡིན་ནའི། ང་རང་ཚོ་ཕྱེད་ཀ་ཏག་ཏག་ཅིག་ནི། གཉིད་ཉལ་བྱས་འགྲོ་བ་རེད། འགྲོ་ཡོད་ཙང་ལོ་དྲུག་ཅུ་ཐུབ་མཁན་གྱི་མི་ཅིག་ཡིན་པ་ཡིན་ནའི་ཆོས་བྱ་ས་དེ་ཡིན་ན་སྟན་གཅིག་ལས་ལྷག་གི་མ་རེད། ལོ་ལྔ་ལས་ལྷག་པ་ལྷག་གི་མ་རེད་བས། སོ་སོ་ཡིས་ཆོས་བྱས་ནི་དཔེ་ཧུར་ཐག་དང་ཆོས་བྱས་པ་ཡིན་ནའི་ཆོས་བྱེད་ཡ་དེ་ལོ་ལྔ་མ་གཏོགས་ཡོད་མ་རེད། ག་རེད་ཟེར་ན་མི་ཚེའི་ཕྱེད་ཀ་ཅིག་གཉིད་ཉལ་འགྲོ་གི་རེད་བ། གཉིད་ཉལ་འགྲོ་བ་ཡིན་ཙང་ལོ་སུམ་ཅུ་ཐམ་པ་གཉིད་ཉལ་ནི་སུམ་ཅུ་ཐམ་པ་མ་གཏོགས་ལྷག་གི་མ་རེད་བ། ཕྱེད་ཀ་ནི་གཉིད་ཉལ་ཟད་ལ། སུམ་ཅུ་པོ་དེ་ཡང་ཟས་ཟ་བའི་ཡུན་སོགས་ཕར་བཅད་ན་ད་ཟས་ཟ་བ་དང། དེ་ནས་གོས་བགོ་བ་ལ་སོགས་པ་དང་སྐད་ཆ་བཤད་པ་ལ་སོགས་པ་དང་དེ་འདྲ་ཕར་བཅད་པ་ཡིན་ན་མཚམས་བསྡད་ནས་ཐུན་བཞིའི་རྣལ་འབྱོར་ལྟ་བུ་བྱས་ན་ཆོས་བྱ་ལོ་ལྔ་ལས་མེད་ཟེར་ལོ་ལྔ་མ་གཏོགས་ལྷག་གི་མ་རེད་ལོ་སུམ་ཅུ་ཐམ་པ་དེ་ཡང་འཇིག་རྟེན་གྱི་བྱ་བ་མང་པོ་ཅིག་བྱེད་དགོས་རེད་བ་གྲ་སྒྲིག་མང་པོ་བྱེད་དགོས་རེད་བ་ཆོས་དངོས་གནས་དྲང་གནས་བྱས་ཏེ་ཐུན་བཞིའི་རྣལ་འབྱོར་བྱས་བྱས་ནས་སྡོད་མཁན་དེ་འདྲ་ཡིན་ན་ལོ་ལྔ་མ་གཏོགས་ལྷག་ཡ་ཡོད་མ་རེད་ཟེར། རང་ཅག་ལོ་གསར་ཚེས་པ་ན་རྟེན་འབྲེལ་བཀྲ་ཤིས་ཡིན་ཟེར་ནས་དགའ་སྟོན་བྱས། དེ་ནས་སྨོན་ལམ་ཆེན་པོ་ཡི་དུས་ཆེན་སོགས་ཟླ་བ་རེ་རེ་ལ་ཡང་མིང་རེ་རེ་བཏགས་ནས་ཟ་ཟི་ལ་གཡེངས་ཏེ་ལོ་བགྲོས་ཚེས་ཧྲིལ་ཙམ་ཡིན་ཟེར། ཨ་ནི་ང་ཚོ་ཡིན་ན་ག་རེ་རེད་ཟེར་ན་ལོ་གསར་བྱེད་རན་དུས་སྐབས་ལ་ལོ་གཅིག་གི་ལོ་གསར་རེད་ཟེར་ན་རྟེན་འབྲེལ་རེད་ཟེར་ལོ་གསར་མ་བྱས་གོང་ནས་ཁ་ཟས་དེ་ཚོ་གྲ་གྲ་སྒྲིག་མང་པོ་བྱས་དེའི་བར་མི་ཚེ་འཕྲོ་བརླག་མང་པོ་ཅིག་གཏོང་བ་རེད་བ། ལོ་གསར་གྲ་སྒྲིག་ནི་ཅི་རེད་ཟེར་ནས་ལོ་གསར་བར་ལ་བསྡད་འགྲོ་ཡོད་མེད་ཧ་གོ་མ་རེད་ལོ་གསར་གྲ་སྒྲིག་རེད་ཟེར་ནས་དུས་ཚོད་མང་པོ་ཞིག་འཕྲོ་བརླག་གཏོང། ལོ་གསར་ཚར་ནས་ནི་སྨོན་ལམ་འཚོགས་དགོས་རེད་ཟེར་ན་ཡང་གྲ་སྒྲིག་མང་པོ་ཞིག་བྱེད་བྱེད་ནས་ཨོ་འདུག་སེ་བྱེད། ཡང་ཟླ་བ་རེ་རེར་དེ་དེའི་ཟླ་བ་དེས་དེ་བྱེད་དགོས་རེད་དེའི་ཟླ་བ་དེས་བྱེད་དགོས་རེད་ཟེར་ན་ཉི་མ་རེ་རེ་ལ་ཡང་ནི་མིང་མི་འདྲ་རེ་རེ་རེ་རེ་བཏགས་བྱེད་ནས་དེའི་དུས་ཆེན་ཅི་ཅི་ཅི་རེད་ཟེར་ནས་དགའ་སྟོན་མང་པོ་ཞིག་བྱེད་བྱེད་ནས་མི་ཚེ་དེ་ཧྲག་ཙེ་ཅིག་རྫོགས་འགྲོ་གི་རེད། ད་ལྟ་ད་ལྟ་ཉིད་ནས་ཆོས་ཅིག་བྱེད་མ་ཐུབ་ན་ཅི་ཅི་བྱེད་དགོས་ཡོད་སང་ཉིན་དེ་བྱེད་དགོས་ཡོད་ཟེར་ནས་ཨོ་འདུག་སེ་བྱེད། ད་ལྟ་རི་ལ་ཨ་ནེ་ང་རང་ཚོ་ལོ་ཆུང་ཆུང་ཡི་སྐབས་ལ་གྲ་སྒྲིག་ཡག་པོ་བྱེད། ལོ་རྒས་པོ་རེད་དུས་སྐབས་ལ་ང་ཆོས་བྱེད་དགོས་བསམ་པ་དྲན་མཁན་མི་མང་པོ་ཅིག་ཡོད་རེད། ཡོད་རེད་ལོ་རྒས་པོ་རེད་དུས་སྐབས་ལ་ཆོས་བྱེད་ནི་བསྡད་འགྲོ་ཡོད་དང་ལོ་ཆུང་ཆུང་སྐབས་ལ་ནི་ཤི་འགྲོ་ཡོད་ཧ་གོ་ཡོད་མ་རེད་པ། ལོ་ཆེན་པོ་མ་རེད་བར་དུ་བསྡད་འགྲོ་ཡོད་ཧ་གོ་མ་རེད། ལྷག་པར་དུ་ཡང་ཨ་ནེ་ཆོས་བྱེད་དེ་ལོ་ཆུང་ཆུང་སྐབས་བྱེད་མ་ཐུབ་པ་ཡིན་ན་ལོ་ཡར་རྒས་ཚར་སོང་ན་ཆོས་བྱེད་ཟེར་དེ་དཔེ་སྐྱག་རྫུན་སྐྱག་རྫུན་སྐྱག་སྣ་རེད། ལོ་རྒས་དུས་སྐབས་ལ་ནི་ཆོས་བྱེད་བྱེད་པ་ཡིན་ན་སྔར་བླ་མའི་སྐུ་མདུན་ཁས་ལེན་བྱས་བཞག་གི་ཁ་འདོན་དེ་བྱས་འགྲོ་གི་འདུག། ཁ་འདོན་དེ་ཆད་དོགས་ནས་བྱེད་འགྲོ་གི་འདུག། ཆོས་བྱེད་ཡ་དེ་ཕར་བཞག་བྱས་ནི་ཁ་འདོན་དེ་སོ་སོས་ཁས་ལེན་དམ་བཅའ་བྱས་བཞག་གི་དེ་ཕྲད་ཕྲད་ཕྲད་ཀྱི་ནི་ཕྲད་ཟེར་ཙམ་ཅིག་མ་གཏོགས་དེའི་སྐབས་བསམ་བློ་གཏོང་ཡ་ཅིག་ད་ཡོང་མི་འདུག་ལོ་རྒས་ཚར་སོང་ན་ཆོས་བྱེད་ཡ་ད་ནི་ཡོད་མ་རེད། ཆོས་བྱེད་དུས་སྐབས་ལ་ལོ་ཆུང་ཆུང་སྐབས་ནས་བྱེད་དགོས། དེའི་སྐབས་ལ་བསམ་བློ་ཡི་ནུས་པ་ཡི་ཤུགས་ཆེན་པོ་ཡོད། ལུས་ཀྱི་སྟོབས་ཤུགས་ཤུགས་ཆེན་པོ་ཡོད། ཨ་དེ་འདྲ་ཡི་གནས་སྐབས་སུ་དུས་ཚོད་ཡག་ཤོས་དེ་ནི་ཆོས་མ་བྱས་བྱས་དུས་ཚོད་ཡག་གང་ག་འཇིག་རྟེན་དེ་ཡི་ཐོག་ལ་ལས་གཏོང

ད་ཆོས་ཅིག་བྱེད་ཀྱི་ད་ཡིན་ན་ལོ་ཉི་ཤུ་རེ་ཚར་སོང་ན་ཆོས་རྣམ་པར་དག་པ་ཅིག་བྱེད་ཀྱི་ད་ནས་བཟུང་སྟེ་ཇི་སྟེ་ཕ་ཆེ་སུ་སྐྱེས་ཀྱི་ཕ། བཙན་མཐོང་སུ་ཕ་སྐྱེས་ཀྱི་ནི་ད་ཆོས་ཅིག་བྱེད་དགོས་སོ་སོ་ར་མི་བྱེད་དེ་རིང་བྱེད་དོ་སང་ཉིན་བྱེད་དོ་གནངས་ཉིན་བྱེད་དོ་ཟེར་ད་ལོ་ཡ་བྱེད་དུས་སོང་ཡ་བྱེད་ཟེར་ཏོ་ཟེར་བྱེད་དོ་བྱེད་དོ་ཟེར་ནས་ལོ་ཉི་ཤུ་སྟོང་པ་རྫོགས་འགྲོ་གི་རེད་ཟེར་དེ་རྫོགས་ཏེ་ལོ་བཞི་བཅུ་རེ་ཚར་བ་ད་མི་ཚེ་དེ་ལོ་བཞི་བཅུ་སྟོང་པ་བར་དུ་འཕྲོ་བརླག་ཕྱིན་པ་རེད་པ་མ་བྱུང་མ་བྱུང་ཟེར་བཞིན་བཅུ་ལྷག་ཐལ་ཟེར། ད་མ་བྱུང་མ་བྱུང་ཟེར་ནས་ལོ་བཅུ་འགྲོ་གི་རེད་ཟེར་ད་ང་བྱུང་མ་སོང་ཆོས་ཅིག་བྱེད་དགོས་ཟེར་ན་ད་ལོ་ཡ་ཡ་རྒས་ད་སོ། ལོ་ཆུང་ཆུང་སྐབས་ལ་ཆོས་ནི་བྱེད་ཐུབ་མ་སོང་ད་ཡིན་ན་ཕག་ལ་འགྲོ་ཟ་ད་ཚེ་ཕྱི་མ་ཆོས་ཆོས་འདྲ་ཞིག་བྱེད་ཐུབ་མ་སོང་ཚུལ་ད་རེས་ནི་བྱུང་མ་སོང་ཟེར་མ་བྱུང་མ་སོང་ཟེར་ཡ་རྒས་ནས་ལོ་བཅུ་ལྷག་ཟེར་ཞིག་རེད་འགྲོ་གི་རེད་ཟེར་མི་ཚེ་སྟོང་པ་ཟད་པའི་རྣམ་ཐར་ཡིན་ཟེར་དེ་མི་ཚེ་སྟོང་པ་ཟད་པའི་རྣམ་ཐར་དེ་རེད་ཟེར་ང་ཚོ་བླ་མའི་རྣམ་ཐར་རྣམ་ཐར་ཟེར་རྒྱུ་རེད་མི་ཚེ་སྟོང་པ་ཟད་པའི་མིའི་རྣམ་ཐར་དེ་གཙོ་བོ་ཙམ་ཟེར་དེ་ཡིན་ཟེར་དེ་མི་ཚེ་སྟོང་པར་ཟད་པའི་རྣམ་ཐར་ཡིན་གསུངས་པ་ལྟར་དང་པོ་བྱིས་པའི་ཚེ་ཆོས་མི་དྲན་དེའི་རྗེས་སུ་ཆོས་བྱེད་འདོད་བྱུང་བ་ན་བྱེད་དགོས་བྱེད་དགོས་སྙམ་ནས། ལག་ལེན་ལ་མ་ཁྱེར་བས་ཆོས་མི་ཡོང། རྒས་ཟིན་ནས་ཕྱི་མར་སྨོན་ལམ་འདེབས་པ་ལས། ད་བྱུང་མ་སོང་ཞེས་ཅི་བྱར་མེད་པ་བྱུང། དེས་ན་ད་ལྟ་འགའ་ཞིག་ནི་ཆོས་བྱེད་དོ་བྱེད་དོ་སྙམ་པའི་ངང་ནས་ཡལ་བ་དང། ང་རང་ཚོ་ལ་ད་ལྟ་དེ་འདྲ་ཡོད་བབ་ཚང་མ་དེ་འདྲ་བ་འགའ་ཞིག་འགའ་ཞིག་ཆོས་བྱེད་རྩིས་ཙམ་ཡང་དྲན་ཡོད་མ་རེད། འགའ་ཞིག་འགའ་ཞིག་ཆོས་བྱེད་དོ་ད་ཆོས་ཅིག་བྱེད་ཀྱི་བྱེད་ཀྱི་ཟེར་ནས་དེ་བར་ལ་དེ་བསྡད་དེ། ལོ་ཉི་ཤུ་ནས་བཞི་བཅུའི་བར་ལ་ཡོད་མཁན་དེ་ཚོ་ཆོས་ཅིག་བྱེད་ཀྱི་ད་ད་ཡིན་ན་བཟང་པོ་ཅིག་བྱེད་ཀྱི་ད་བྱེད་ཀྱི་ད་ཟེར་བསྡད་དེ། ད་ལོ་བཞི་བཅུ་ཡར་བརྒལ་ཚར་མཁན་དེ་ཚོ་ནི་དབོན་པོ་མ་གོ་ཁྱོད་ནི་ཀ་ཡེ་ཀ་ཡེ་ཡོད་མ་རེད་པ་ཅོག་པུ་ཆགས་ཚར་རུ་བ། ད་ཚེ་འདི་ལ་ད་ལོ་ཆུང་ཆུང་གི་བྱས་མ་ཐུབ་ནས་ད་ལྟ་ཡོང་བ་མི་འདུག་ད་ཕྱི་མ་ཡི་སྨོན་ལམ་འདྲ་ཅིག་འདེབས་ནས་མ་གཏོགས་ཡོང་བ་མི་འདུག་ཟེར་ནས་ཨ་དེ་འདྲ་ག་ལ་ལེ་དེ་རེད་པ་ད་ལོ་ལྔ་བཅུ་ཡར་བརྒལ་དེ་མཁན་དེ་ཚོ་དེ་འདྲ་ཅིག་ལ་ཆགས་ཚར་རེད་པ་དང། དེ་འདྲ་བྱས་བྱས་ནས་དེ་དག་ལ་བྱེད་དོ་བྱེད་དོ་སྙམ་པའི་ངང་ནས་ཡལ་བ་དང། འགའ་ཞིག་ནི་ཆོས་མ་བྱུང་ཟེར་ནས་འགྱོད་པ་བྱེད་པའི་དུས་ལ་སླེབས་ཚར་བ་མང་པོ་ཡོད་པ། རང་རེས་དེ་དག་མཐོང་བ་ན་དེ་དག་ལ་སྐྱོན་དུ་བརྟགས་ཤིང་ཉི་མ་རེ་རེ་ནས་ཆོས་བྱེད་ལོང་མེད་པའི་དོན་མེད་ཀྱི་བྱ་བ་གལ་ཆེ་རུ་བཟོས་ནས་མི་སྡོད་པར་གསལ་ས་སོ་སོའི་གཟུགས་ཤར་བ། ཆོས་བྱེད་ལོང་མི་འདུག་ཟེར་ནས་ཨ་ལས་དོན་མེད་ཀྱི་བྱ་བ་མང་པོ་ཞིག་དྲག་འདེད་བྱེད་དགོས་རེད་པ། ད་རེས་ལས་ཀ་དེ་ཚོ་དེ་བཞིན་བྱ་བ་ཡོད་དེ་ཚོ་དེ་བཞིན་བྱ་བ་ཡོད་ཟེར་མོ་འོང་ཅེས་གྲངས་ཁ་གཅོད་ནས་བསྡད་དགོས་རེད་པ། མི་སྡོད་པར་སྙིང་ལ་རུས་པ་བཅུག་ནས་འཆི་བདག་གཤིན་རྗེ་རང་གི་ཐོག་ལ་མ་བབས་པའི་གོང་དུ་ཆོས་བྱེད་གང་ཐུབ་དགོས་ཏེ། རྗེ་ངག་དབང་བྱམས་པས་ཀྱང་དཔེར་ན་ཐང་ཆེན་པོ་ཡི་སྟེང་དུ་ནས་ཕུང་ཆེན་པོ་ཞིག་སྤུངས་ཡོད་ན། ལུང་པའི་ཕུ་ནས་ཆུ་ཆེན་པོ་ཞིག་འབྱོར་བ་ན་ནས་ཕུང ། ཆུ་ཆོ། ཆུས་ཁྱེར་གྲབས་བྱེད་པ་དེ་ལ་རང་གིས་བལྟས་ནས་རང་དགར་བསྡད་ན་ནས་འབྲུ་གཅིག་ཀྱང་མི་ལོན་པར་ཆུས་ཁྱེར་འགྲོ་ལ། དེ་བས་རང་གི་ཧུར་ཐག་གིས་བརྩོན་པས་མ་གཡེལ་བར་ཅི་ནུས་སུ་ཚུར་བསྐྱལ་ན། མ་མཐའང་ནས་ཕུང་དེ་ལས་རོ་གཅིག་དང་རོ་གཉིས་ཙམ་ལོན་པ་འོང་སྟབས་ལེགས་ན་ཡོངས་རྫོགས་ལོན་ནས། དགོས་པ་ཆེན་པོ་བསྒྲུབས་པ་ལྟར་རང་རེས་ཀྱང་འཆི་བ་མ་འོངས་གོང་སྐྱེས་བུ་གསུམ་གྱི་ལམ་ལ་ཉམས་ལེན་གང་ཐུབ་བྱེད་དགོས་གསུངས། དཔེར་ན་ང་རང་ཚོ་ནས་ཆེན་པོ་གཅིག་སྤུངས་བཞག་ཡོད་པ་ཡིན་ན། ད་གྲོ་བཟོ་འདྲ་མོ་ཅིག་གྲོ་བཟོ་འདྲ་མོ་ཅིག་ཕུང་ཆེན་པོ་ཞེ་པོ་ཅིག་ཅ་ལག་ཟེར་ན་འགྲིག་གི་རེད་ཅ་ལག་ཕུང་ཆེན་པོ་ཞེ་པོ་གཅིག་ཡོད་པ་བྱེད་ལུང་པ་ན་ཆུ་ཆེན་པོ་ཞེ་པོ་གཅིག་བརྒྱབ་ནས་ཅ་ལག་དེ་ཁྱེར་འགྲོ་བྱེད་ཀྱི་འདུག་ན་སེམས་ཁྲལ་བྱས་ནས་ད་ཅ་ལག་དེ་ཁྱེར་འགྲོ་གི་འདུག་ཟེར་ནས་ནི་ངོ་ཤ་བརྒྱབ་པ་དང་སེམས་ཁྲལ་བྱས་པ་དང་དེ་འདྲ་བྱས་ནས་དགུ་བཅུ་ཆུ་ནི་མ་གཏོགས་བྱས་བསྡད་བསྡད་པ་ཡིན་ན་ཅ་ལག་ཡོངས་རྫོགས་སྒང་ག་ཆུས་ཁྱེར་འགྲོ་གི་རེད་བ། ཆོས་ཁྱད་དུ་འོས། ད་དེ་མ་བྱས་པའི་ཕྱིར། སེམས་སྒྲ་དེ་མ་བྱས་པའི་ཕྱིར་ཕྱིར་ན་ཧོ་ཐ་ཕ་ལ་ཕྱིར་ནི་ལྕགས་ལ་དེ་ལས་མཁའ་འགྲོ་ནི་བས། ཆོས་ཡོངས་གོ་རེ་ཆོས་ཡོངས་ཀྱི་ཡོངས་ཀྱི་ལས་སོ་སོ་ལྕགས་ལ་དེ་ལས་གོང་དུ་བྱས་པ་ཡིན་ན་སྟོབས། ཡལ་བ་ཡིན་ན་ལྕགས་ལ་གོང་ཁ་ཐག་པ་ཡི་ཟེར་གྱི་རེད། དེ་ལྟར་མ་བཅོམ་པ་ཡིན་ན་སྲོང་ཆ་གཉིས་ཟེར་གྱི་རག་གི་རེད། ཐ་ན། ཐ་ཐ་མ་ལ་ཡིན་ན་སྲོང་ཆ་གཅིག་ཟེར་གྱི་རག་གི་རེད། དེའང་མ་རག་པ་ཡིན་ན་ལྕགས་ལ་རེ་གཉིས་ཀྱི་རག་གི་རེད། ལྕགས་ལ་རེ་གཉིས་ཀྱི་རག་པ་དེ་ཁོ་དོན་གྱི་འགྲུབ་རེད། དོན་གྱི་འགྲུབ་བོ་རེད། ད་ལྕགས་ལ་དེ་ཁྱད་དུ་འགྲོ་གི་འདུག།

ཡོངས་རྫོགས་གོང་ནས་བར། ད་འཆི་བ་མི་རྟག་པ་ཡང་ཡོང་གིན་ཡོང་གིན་ལ་སོ་སོས་ཆོས་བྱེད་ཀྱིན་བྱེད་ཀྱིན་བྱས་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་དེ་ལ་ཉམས་སུ་ལེན་བྱེད་ཀྱིན་བྱེད་ཀྱིན་བྱས་པ་ཡིན་ན་སྟབས་ལེགས་ན་སྐྱེས་བུ་གསུམ་གྱི་ལམ་གྱི་རིམ་པ་ཚང་མ་ཐོག་གཅིག་འགྲུབ་པ་སྲིད་ཀྱི་རེད། གལ་སྲིད་མ་བྱུང་པ་ཡིན་ན་སྐྱེས་བུ་འབྲིང་མན་ཆད་དེ་མ་བྱུང་པ་ཡིན་ན་སྐྱེས་བུ་ཆུང་ངུའི་ལམ་གྱི་རིམ་པ་དེ་མ་བྱུང་པ་ཡིན་ན་ཚེ་ཕྱི་མ་ལ་ཕན་པའི་དོན་རེ་རེ་གཉིས་གཅིག་ངེས་པར་དུ་འགྲུབ་ཐུབ་རེད། འོ་དེ་འདྲ་ཞིག་བྱས་ནས་མ་གཏོགས་འཆི་བདག་གི་ཆུ་ཡོང་གིན་ཡོང་གིན་ལ་ལྟད་མོ་བལྟས་ནས་བསྡད་བསྡད་ན་ཕན་ཡ་ག་གེ་ཡོད་མ་རེད། དེ་ལྟར་རྒྱུ་མཚན་གསུམ་གསུངས་ནས་དེའི་རྗེས་སུ་ངེས་པར།

ད་ལྟ་རང་མི་ཤི་ངེས་པ་མེད་པ་དེར་ད་ནམ་ཤི་ལ་ངེས་པ་མེད་པ་ཟེར་ཏེ། འོ་དེ་ལ་ཡང་དེ་ནས་རྒྱུ་མཚན་གསུམ་བྱས་བྱས་ནི། སྤྱིར་འཛམ་བུ་གླིང་པའི་ཚེ་ལ་ངེས་པ་མེད་ཅིང། སྙིགས་དུས་ཀྱི་ཚེ་ལ་ངེས་པ་མེད་པ་ཟེར་ད་འཛམ་བུ་གླིང་པའི་ཚེ་ལ་ནི་བསྐལ་པ་དང་པོའི་སྐབས་སུ་རེད་བ། ཚེ་ལོ་དཔག་མེད་བྱེད། མ་འོངས་པ་ན་ལ་ཚེ་ལོ་བཅུ་པ་ལ་རིང་མཐའ་བྱེད་དགོས་རེད་བ། ལོ་བཅུ་ལོན་དེ་ཀོ་ལ་ད་ཚེ་རིང་ཤོས་ཅིག་ལ་བརྩི་དགོས་རེད་བ།

ཨ། དེ་འདྲ་མང་པོ་བྱུང་ཡོད་རེད་ངེས་པ་ཡོད་མ་རེད། ལྷག་པར་དུ་ཡང་སྙིགས་དུས་དེ་རིང་སང་ཉིན་དུས་ཚོད་ལ་ངེས་པ་ཡོད་མ་རེད་བ། དེ་རིང་སང་ཉིན་དུས་ཚོད་ལ་ནི་ངེས་པ་མེད་ཡ་དེ་ག་རེ་ཟེར་ན་དེ་ནོར་སོང་མི་འདུག་མ་གཏོགས་ལོང་རེ་ཅི་མ་རུང་དེ་སོང་ཡོད་རེད་བ། སྨན་དང་སྔགས་ལ་སོགས་པ་དེ་ཚོ་ཡང་ནུས་པ་ཆུང་རུ་འགྲོ་གི་རེད། སྔར་མ་ཕན་འདོགས་ཀྱི་སྨན་དེ་དེ་རིང་སང་ཡང་ཕན་གྱི་མ་རེད། ན་ཚ། ན་ཚ་གཅིག་པ་གཅིག་རྐྱང་ཡིན་པ་ཡིན་ནའི་སྔར་མ་ཡིན་སྨན་ཟ་ནས་ཕན་རྒྱུ་ཡོད་པ་དེ། སྙིགས་མ་ལྔ་ཤིན་ཏུ་བདོ་ཡོང་དུས་སུ་སྨན་གྱི་ནུས་པ་ཉམས་ཚར་རེད་སྨན་གྱི་ནུས་པ་ཉམས་པ་ཡིན་ཙང་ཕན་ཡ་ཡོད་མ་རེད། སྔར་གསང་སྔགས་དེ་ཚོ་བགྲང་བྱས་ནས་མང་པོ་ཕན་རྒྱུ་རེད་བ། ན་ཚ་ལ་སོགས་པ་དེ་ཚོ་ལ་སྔགས་ཀྱིས་བཏབ་དེ་ཀོ་ལ་ཕན་རྒྱུ་བ་རེད། དེ་རིང་སང་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་ལ་སྔགས་རང་ཕན་རྒྱུ་ཡོད་ཟེར་མཁན་དེ་སྔགས་དེ་བགྲངས་པ་ཡིན་ནའི་ཕན་རྒྱུ་བ་མ་རེད་དེ། སྔགས་དང་སྨན་གྱི་ནུས་པ་ལ་སོགས་པ་ཐོག་མར་ཐམས་ཅད་ཉམས་འགྲོ་ཡས་ཀྱི་དུས་ཚོད་དེ་རེད་ཟེར་མར་ཉམས་འགྲོ་ཡས་དུས་ཚོད་དེ་རེད་ཟེར། ཕན་ཡ་དེ་ཁག་པོ་ཞིག་རག་ཡོད་བ་རེད། དེ་འདྲ་ཡིན་ཙང་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་དེ་འདྲ་ཞིག་ལ་ཡིན་ན་བགེགས་རིགས་སྟོང་ཕྲག་བརྒྱད་ཅུ་དང་ནད་རིགས་བཞི་བརྒྱ་རྩ་བཞི་དང་གདོན་རིགས་སུམ་བརྒྱ་དྲུག་ཅུ་ཟེར་ནས་མར་དེ་ཚོ་བགྲངས་ཏེ་རང་གི་ལུས་ལ་བས།

དེ་དག་གིས་བསྐྱེད་ནས་མ་སྨད་ཀྱི་པགས་ནས་བཞག་པས་ཡིན་ན་མ་སྨད་དེ་སོས་དྲུད་ཡོད་དོ། ཁོ་བདེ་དྲུད་ཡོད་ཧ་གོ་ཡོད་མ་རེད་པ། ཁོ་ལྷག་པ་ཆེན་པོ་ཞིག་བུ་གཅིག་རྒྱག་དགོས་རེད་པ་ལྷག་པ་ཆེན་པོ་ཞིག་རྒྱག་གི་ཡོད་ས་དེ་སྐད་ལས་མ་སྨད་ཅིག་བཞག་ནས་དགུ་ཐོད་བསད་དེ་ག་ལས་ཁ་བོ་རེད་པ། མ་སྨད་དེ་རྣོ་སེ་སེ་གྱི་བར་དུ་ཕོ་སྦག་སྒྲོ་སྦག་སྦག་གིས་བསད་དེ་བཤོས་ཁ་བོ་རེད་པ། དེ་ནོར་བྱས་བྱས་ནས་ང་རང་ཚོ་དེ་སྐད་ལས་བདེ་བདེ་བ། ཕྱི་སྐད་ཀྱི་སྐད་ལས་བདེ་བདེ་བ་བྱས་བྱས་ནས། བསྡད་ཡོད་རེད། དེ་འདྲ་བསྡད་བསྡད་པའི་ས་ནས། དེ་ལས་ཤི་གི་མ་རེད་ཟེར་གྱི་གཏན་འཁེལ་རྒྱུ་ནི་ཡོད་མ་རེད། ལྷག་པར་དུ་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་ལ་ཡིན་ན་ནི་འཆི་རྐྱེན་ཧ་ཅང་མང་བ་དང་གསོན་རྐྱེན་དེ་ཉུང་ཉུང་ཡིན་པ། གསོན་རྐྱེན་དེ་ཉུང་ཉུང་གཅིག་མ་གཏོགས་མེད་པ། གསོན་རྐྱེན་དེ་ཡང་འཆི་རྐྱེན་ལ་མ་གྱུར་པའི་ཅི་ཡང་མེད་པ། འཆི་རྐྱེན་དེ་ནི་ང་རང་ཚོ་ཁང་པ་རྡིབ་པ་ལ་སོགས་པ་དང་རྟ་གིས་གཡུགས་པ་ལ་སོགས་པ་དང་ཟས་མ་འཕྲོད་པ་དང་སྨན་མ་འཕྲོད་པ་དང། རྐུན་མ་ཇག་པ་ཐུག་པ་ལ་སོགས་པ་དང་རྒྱ་མཚོའི་གཏིང་ནས་བྱིངས་འགྲོ་བ་ལ་སོགས་པ་དང་དེ་རིང་སང་ཉིན་ཡིན་ན་རླངས་འཁོར་གྱིས་མི་ཞེ་དྲག་བསད་ཀྱི་ཡོད་རེད་བ།

འཆི་རྐྱེན་ཡིན་ན་ཞེ་ཐག་མང་པོ་ཡོད་རེད་བ། ད་ནི་གསོན་རྐྱེན་དེ་ག་རེ་རེད་ཟེར་ན་ང་རང་ཚོ་གནས་ཁང་ནང་བསྡད་པ་དང། ད་བར་ནང་བཞིན་ཟས་ཟ་བ་དང་སྨན་བཅོས་བསྟེན་པ་དང་གོས་བཙལ་བ་ལ་སོགས་པ་དང། འཕྲོད་བསྟེན་བྱེད་པ་ལ་སོགས་པ་དེ་ཚོ་སྒང་ག་གསོན་རྐྱེན་རེད་བ། གསོན་རྐྱེན་རེད་དེ་འཆི་རྐྱེན་དང་གསོན་རྐྱེན་བྱེད་པ་ཡིན་ན་འཆི་རྐྱེན་དེ་ཧ་ཅང་མང་བ་ཡོད་གསོན་རྐྱེན་ཉུང་ཉུང་ཅིག་མ་གཏོགས་ཡོད་མ་རེད། གསོན་རྐྱེན་ཧ་ཅང་ཉུང་ཉུང་ཉུང་ཉུང་རེད། ཉུང་ཉུང་དེ་ཡང་གསོན་རྐྱེན་རང་ལ་བསྡད་རོགས་བྱས་ན་གཏན་འཁེལ་བ་ཞིག་ཡོད་རེད་བྱས་ན་འགྲིག་གི་རེད་དེ་གཏན་འཁེལ་བ་ཡོད་མ་རེད།

ཁབ་རྒྱག་ཡ་དང་དེ་འདྲ་མང་པོ་བྱེད་དགོས་རོ། དེ་ཚོ་སྒང་ག་ཡར་གསོས་པའི་ཆེད་དུ་རེད་དེ། ཁབ་ནི་རྩ་ཉེས་པ་དེ་འདྲ་ལ་ཁེལ་བ་དང། རང་གི་སྟོབས་མ་ལེགས་པ་དེ་འདྲ་བྱུང་སོང་ན་ཁབ་རྒྱག་ཐེར་རེ་བརྒལ་ནས་ཤི་འགྲོ་གི་དེ་འདྲ་ཡིན། མོ་ད་གཟོད་སོ་བཀོག་ནས་ཤི་མཁན་ཞིག་ད་འདུག། སོ་བཀོག་ག་འགྲོ་ཡ་དེ་ན་ཚ་དེ་ཁེགས་མ་ཐོག་ཅིག་རང་གསོས་པའི་ཆེད་དུ། རང་གི་ལུས་ལ་ཡོད་མཁན་ལུས་ཀྱི་ཆ་ཤས་དེ་ཕར་བཀོག་ག་འགྲོ་དགོས་རོ། ཕར་བཀོག་ག་འགྲོ་ཡ་དེ་རང། ན་ཚ་མེད་པ་བྱས་ནས་བདེ་ཐང་བྱས་ནས་བསྡད་རྒྱུ་བྱུང་ན་བསམ་བསམ་ནས་མི་སོང་པ་དེ་ཡོད་དུས་སོ་བཀོག་ག་འགྲོ་ནས་ཤི་བསྡད་ཀྱི་དེ་འདྲ་འདུག་སོ་དེ་བཀོག་ཚར་ད་ག་ཤི་བསྡད་ཀྱི།

སྐྱེས་མ་ཐག་པ་ལམ་སང་ཤི་འགྲོ་གི་དེ་འདྲ་འདུག་བ། འགའ་ཤས་འགའ་ཤས་གོམ་པ་སྤོ་ཐུབ་ཐུབ་ཤི་འགྲོ་གི་དེ་འདྲའི་མང་པོ་ཞིག་འདུག་བ། ཕ་མ་གིས་ཕྲུ་གུ་གི་རྗེས་སྦྱོར་བྱེད་དགོས་ཀྱི་དེ་འདྲ་མང་པོ་འདུག་བ། ཕ་མ་རྗེས་ལ་ལུས་ཕྲུ་གུ་སྔོན་ལ་ཤི་བྱས་ནས་ཕ་མ་ཕྲུ་གུ་གི་གཡོག་བསྲ་བྱེད་དགོས་ཀྱི། བདུན་ཚིགས་ལ་སོགས་པ་དེ་ཚོ་གཏོང་དགོས་ཀྱི་དེ་རིང་སང་མིག་མཐོང་དོ་མཐོང་ཞེས་པ་དེ་འདྲ་རེད་བ། དེ་ཡིན་ཙང་ལོ་ཆུང་ཆུང་རེད་ཟེར་ན་དེ་ངེས་པ་ཡོད་མ་རེད་དེ་ཏག་ཏག་ནོར་མེད་རྟགས་ཡང་དག་ཅིག་ནི་མ་རེད། ཡང་ན་ནི་ང་ནད་མི་འདུག་ཤི་གི་མ་རེད་ཟེར་ང་ལ་ན་ལྟ

ཟ་ཡ། ཡང་འགའ་ཤས་ལྕགས་བཟོ་མཁན་དེ་ཚོ་ལྕགས་ཡར་བརྡུངས་བྱས་ནས་ཐོ་བ་ལག་པ་འཛིན་བྱས་ནས་ཤི་འགྲོ་མཁན་དེ་འདྲ་ཡོད་རེད་བ། འགའ་ཤས་རྡོ་བཤག་ག་འགྲོ་བྱས་ནས་རྡོ་དེ་བཤག་ཚར་སོང་ན་ཐོ་བ་ཚུར་ལེན་གྱི་མ་རག་གོ་ནས་ཤི་བསྡད་ཀྱི་རྫབ་རྫུབ་འདུག་བ་དེར་བརྟེན་རྡོ་ཞེ་དྲག་བཤག་དགོས་པ་རེད། དེ་འདྲ་ཤི་བསྡད་ཀྱི་མང་པོ་ཞིག་ཡོང་གི་འདུག་བ། བྱས་ཙང་རང་ལུས་ཐང་ཐང་རེད་ང་ཤི་གི་མ་རེད་ནད་མི་འདུག་ཟེར་ན་དེ་ཡང་ཏག་ཏག་ནོར་མ་འདུག་རྟགས་ཡང་དག་དོག་ནི་མ་རེད་བ་རྟགས་ཡང་དག་སྐྱེས་དགོས་ཡོད་མ་རེད་བ། ལུས་ལ་ནད་མི་འདུག་ཟེར་ན་རྟགས་ཡང་དག་མ་རེད་ང་ལོ་ཆུང་ཆུང་ཡིན་ཟེར་ན་ནི་རྟགས་ཡང་དག་མ་རེད། ཡང་ན་རེ་ང་ཆ་རྐྱེན་འཛོམས་པོ་ཞེ་དྲག་ཡོད། ན་ཟེར་ན་སྨན་ཁང་བསྟེན་ཆོག་གི་རེད་ང་ལ་དངུལ་སྟེར་ཡས་ཞེ་དྲག་ཡོད། སྨན་ཡིན་ན་ཡང་སྨན་ཡག་པོ་ཞེ་དྲག་ཡོད་དེང་སང་ད་ག་དྲག་ཐུབ་ཡས་ཀྱི་སྨན་མང་པོ་ཅིག་ད་རེ་སེམས་གཟིགས་གོ་རེ་བ་མི། ན་ཚ་རེ་རེ་ལ་ཡས་སྨན་རེ་རེ་རེ་རེ་བཏང་ཅིག་ནས་པས་ཀ་ཁྲེ་ཀ་ཁྲེ་ལ་ཡར་དྲག་ཐུབ་ཡས་ཀྱི་སྨན་དེ་འདྲ་ཡོད་རེད་བ། ཡོད་རེད་དེ་ཡས་ནས་དེ་འདྲ་ཕན་རྒྱུ་ཡོད་པ་ཡིན་ན། རྒྱུ་ལྡན་གྱི་མི་དེ་ཚོ་ཅེས་མ་ཤི་ཀྱི་ལེགས་པར་ཅིག་རོ། རྒྱུ་ལྡན་གྱི་མི་དེ་མ་ཤི་ཀྱི། མི་དབུལ་པོ་དེ་ཚོ་ཟ་རྒྱུ་མེད་ཀྱི་འཐུང་རྒྱུ་མེད་ཀྱི་རྒྱུར་མེད་ཀྱི་དེ་ཚོ་ཤི་བོ་ཅིག་རེད་དེ། ལམ་ཁ་དཀྱིལ་ལ་སྤྲང་པོ་གོན་རྒྱུ་མེད་ཀྱི། ཟ་ཡ་མེད་ཀྱི་དེ་ཚོ་ལོ་རབས་མང་པོ་སྐྱིད་པོ་བྱས་བསྡད་ཀྱི་ནས། ཡོད་ལ་དཔལ་འབྱོར་ཞེ་དྲག་ཡོད་ཀྱི་རྒྱུ་ལྡན་གྱི་མི་དེ་ཚོ་བས་ནས་ཤི་ཀྱི་ནས་ཅ་ལག་བགོ་བཤའ་རྒྱོབ་དགོས་ཀྱི་དེ་འདྲའི་ཞེ་དྲག་དུ་མ། རང་གི་ཅ་ལག་དེ་ཚོ། ཕྱོགས་བཞི་མཚམས་བརྒྱད་ལ་བས་ཐོར་རུ་བྱས་ནས་འགྲོ་དགོས་ཀྱི་མང་པོ་ཡོང་གི་འདུག་བ། ཤཱ་ཀྱའི་རྫོང་ནང་ཆོས་ལ་ཉེས་པ་ཡོད་མ་རེད་བ། གལ་སྲིད་ཤཱ་ཀྱའི་རྫོང་ནས་མ་ཤི་ལེན་གྱི་ཡོད་ན་ཡོད་ཀྱི། སེམས་ཅན་དེ་ཚོ་ཁྱོན་ནས་ཤི་ཀྱི་མ་རེད་བ་རྟག་པ་ལ་གནས་དགོས་ཀྱི་རེད་དེ་ཚོ་བས་ཤི་ཡ་མེད་པ་ལོ་སྟོང་ཕྲག་ནས་སྟོང་ཕྲག་གནས་ཡན་གྱི་ནུས་པ་ཡོད་རེད་བ་གང་ཚོད་ལ་ག་རེ་ཟེར་ན་དཔལ་འབྱོར་ཆ་ནས་མ་ཤི་བཟོ་ཐུབ་གི་ཡོད་ན་དཔལ་འབྱོར་དེ་འདྲ་གཏོང་ཡ་ཡོད་རེད་བ། ཐབས་བྱེད་ཡ་ཡིན་ན་འདྲ་མི་འདྲ་མང་པོ་ཡོད་རེད་དེ་ཚོ་གི་ཕན་ཐོགས་མ་རེད་བ་ཁོ། དབང་ཆེན་པོ་ཡོད་དོ་ཡོད་བཞིན་པའི་སྒོ་ནས་ཤི་འགྲོ་གི་འདུག་བ།